ལས་རིམ་ངོ་སྤྲོད་ཞུ་མཁན་བྱེད་ཕྱོགས་བློ་བཟང་ཚུལ་ཁྲིམས་ཡིན་དེ་རིང་གི་ང་ཚོའི་ལས་རིམ་འདིའི་ནང་ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་བོད་ནང་ནས་གཞས་པ་གྲགས་ཅན་མང་པོ་ཞིག་གིས་གླུ་གཞས་བཏང་ཡོད་པ་ཁག་འདེམས་སྒྲུག་བྱས་པའི་ཁོངས་ནས་ཐོག་མ་དེར་བོད་ཕྱི་ནང་གཉིས་སུ་ཧ་ཅང་དགའ་མོས་ཡོད་པ་དང་གཞས་པ་མགོ་ལོག་རྒྱལ་མཚན་གྱིས་བརྩེ་གཞས་སེམས་དགའ་བའི་བུ་མོ་ཞེས་བཏང་བ་དེ་གསན་རོགས་གནང། གཞས་དེའི་ཚིག་ནི་སེམས་དགའ་བའི་བུ་མོ་ཚེ་རིང་མཚོ་མོ་ཁྱེད་ཡིན།

ཡང་བོད་ནས་འབྲོག་མི་ཞེས་པ་གཞས་པ་བློ་རྩེ་དང་བསམ་ཁོ་གཞས་མ་ཚེ་དབང་ལྷ་མོ་དང་པད་མ་བཅས་ཁོང་བཞི་ཡིས་བཏང་བའི་གཞས་འདི་བོད་མདོ་དབུས་ཁམས་གསུམ་གྱི་འབྲོག་པའི་འབྲོག་མི་རྣམས་ཀྱིས་བོད་མི་རིགས་རྒྱུན་འཛིན་དང་རིག་གཞུང་སྲུང་སྐྱོབ་བྱས་པའི་སྐོར་དེ་གསན་རོགས་གནང། གཞས་འདིའི་ཚིག་ནི་མི་ཉག་ནོར་བུ་དབང་སྐྱིད་ཀྱིས་བརྩམས་པ་རེད། གཞས་ཚིག་ནི། ཉིན་མོ་ནོར་ལུག་གི་འཕེལ་ཁ་བརྩིས་ཤིང་མཚན་མོ་སྐར་ཚོགས་ཀྱི་མཛེས་སྡུག་འཐུ་བའི་མཐོ་སྒང་གི་འབྲོག་མི་ཁྱེད་ཀྱི་སེམས་ཁོང་ན་ཉི་ཟླ་སྐར་གསུམ་གྱི་གསལ་ཆ་དྭངས་མོ་ཡོད།